ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གིས་རྒྱལ་སྤྱིའི་གནད་དོན་སྣ་མང་གི་ཐད་བསམ་ཚུལ་འདྲ་མིན་གྱི་གནས་ཚུལ་ཞུ་གིན་ཡོད་པ་ལྟར། ད་ལྟ་གསན་རྒྱུའི་ཨ་མི་རི་ཀའི་གཞུང་གི་སྲིད་ཇུས་མཚོན་བྱེད་ཀྱི་ཆེད་བརྗོད་དེ་པད་མ་རྡོ་རྗེ་ལགས་ནས་ཕབ་སྒྱུར་དང་སྙན་སྒྲོན་ཞུ་གནང་གི་རེད།
ཕྱི་ཟླ་ལྔ་པའི་གཟའ་ཟླ་བའི་ཉིན་མོ་མཐའ་མ་དེར་ཨ་རི་བ་རྣམས་ཀྱིས་རྒྱལ་ཁབ་དང་དེའི་རིན་ཐང་ལྟ་གྲུབ་སྲུང་སྐྱོབ་ཀྱི་ཆེད་དུ་སྐུ་གཤེགས་པའི་མི་སྣ་རྣམས་ལ་གུས་འདུད་ཞུ་བ་ཡིན། འདི་ནི་མྱ་ངན་གྱི་རྣམ་པས་གང་བའི་ཉིན་མོ་ཞིག་ཡིན། འདི་ནི་རྟེན་འབྲེལ་མཛད་སྒོ་ཙམ་མ་ཡིན་པར། ཨ་རིའི་ནང་གི་འཚོ་སྡོད་བྱས་ཡོད་པ་ཡོངས་ཀྱིས་ཁོ་ཚོའི་རྒྱལ་ཁབ་ཀྱི་རང་དབང་ཆེད་གཅེས་པའི་ཚེ་སྲོག་ཕུལ་མཁན་རྣམས་དྲན་གསོ་དང་ཁོ་ཚོར་གུས་འདུད་ཞུ་བ་ཡིན། སྲོལ་རྒྱུན་འདི་ལ་ཐོག་མར་གུས་བསྟོད་ཉིན་མོ་ཟེར་བ་དང་ཆིག་སྟོང་བརྒྱད་བརྒྱ་དྲུག་ཅུ་རེ་བརྒྱད་ལོའི་ཟླ་ལྔ་པར་མངའ་སྡེ་ཨེ་ལི་ནོ་ཨེ་སི་ནང་དུ་འགོ་ཚུགས་པ་ཞིག་རེད། སྐབས་དེར་སྤྱི་མཐུན་དམག་དཔུང་ཆེན་མོ་ཞེས་པའི་རྒྱལ་ནང་དམག་འཁྲུག་ནང་ཞུགས་མཁན་དམག་ཞབས་ཟུར་པའི་ས་གནས་སྒྲིག་འཛུགས་ཀྱི་དམག་སྤྱི་ཆེན་མོ John A Logan ཡིས་ཉིན་མོ་འདི་ནི་རྒྱལ་ནང་དམག་འཁྲུག་ནང་སྐུ་གཤེགས་མཁན་མནའ་འབྲེལ་དམག་མིའི་དུར་ས་དག་ལ་མེ་ཏོག་གི་མཆོད་བཀུར་གུས་བསྟོད་བྱེད་པའི་ཉིན་མོ་ཡིན་ཞེས་གསལ་བསྒྲགས་བྱས་པ་རེད། ཁོང་གིས་ད་རུང་འདི་ལྟར་དྲན་གསོ་བྱེད་པའི་དམིགས་ཡུལ་ནི། ང་ཚོའི་རྒྱལ་ཁབ་དང་དགྲ་བོའི་བར་ནས་སོ་སོའི་བྲང་ཁོག་འབེན་དུ་བཞག་མྱོང་བའི་ང་ཚོའི་སྐུ་གཤེགས་དཔའ་བོ་རྣམས་ལ་རྗེས་དྲན་བྱེད་པའི་ཆེད་དུ་ཡིན་ཞེས་གསུངས་ཡོད། སྲུང་བརྩི་བྱེད་སྟངས་དེ་རྒྱལ་ཡོངས་སུ་ཁྱབ་པ་དང་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་གི་ལོར་དུས་ཆེན་གྱི་མིང་དེ་དྲན་གསོའི་ཉིན་མོར་བསྒྱུར་ནས་ལོ་དེ་ནས་བཟུང་དབུས་གཞུང་གི་དུས་ཆེན་ཞིག་ཏུ་ཆགས་ཡོད། དེར་བརྟེན་དྲན་གསོའི་ཉིན་མོ་འདི་ཤར་ཐེངས་རེར་རྒྱལ་ཁབ་ཀྱི་ག་ས་གང་དུ་ཡོད་པའི་དམག་མི་དཔའ་བོ་དཔའ་མོ་དག་གི་དུར་བྱང་མདུན་དུ། རྒྱལ་དར་ཆུང་ཆུང་ཞིག་དང་སྙིང་རྗེ་བའི་མེ་ཏོག་ཚོམ་བུ་ཞིག་འཇོག། རྒྱལ་དར་དང་མེ་ཏོག་གི་ཆེད་བཀུར་གྱིས་རྒྱལ་ཁབ་སྲུང་སྐྱོབ་ཆེད་སྐུ་གཤེགས་པའི་དཔའ་བོ་དཔའ་མོ་རེ་མཚོན། ཁོ་ཚོའི་འཚོ་བ་རོལ་སྟངས་དང་ཡིད་ཆེས་བྱ་སའི་རིན་ཐང་ལྟ་གྲུབ་སྲུང་སྐྱོབ་བྱེད་ཆེད་གཅེས་པའི་ཚེ་སྲོག་བློས་བཏང་བའི་གཟི་བརྗིད་དེ་མཚོན་པ་ཡིན། ང་ཚོ་ཇི་སྲིད་བར་དུ་འཚོ་བཞུགས་བྱས་ན་ཁོ་ཚོ་དེ་སྲིད་བར་དྲན་གསོ་བྱེད་པ་ཡིན། དེར་བརྟེན་དྲན་གསོའི་ཉིན་མོ་འདིར་རྒྱལ་ཁབ་ཀྱི་བདེ་དོན་ཨང་དང་པོར་བཞག་པའི་དཔའ་བོ་དཔའ་བོ་མང་པོའི་སྙིང་སྟོབས་དང་བློས་གཏོང་ངོས་འཛིན་བྱེད་པ་ཡིན། ཁོ་ཚོ་ནི་ག་དུས་ཡིན་ཡང་ང་ཚོ་དང་མཉམ་དུ་ཡོད་པ་དང་དྲན་གསོའི་ཉིན་མོ་རེ་རེར་ཁོ་ཚོའི་སྙིང་སྟོབས་དང་བློས་གཏོང་ལ་གུས་འདུད་ཞུ། དྲན་གསོའི་ཉིན་མོར་གཟི་བརྗིད་ཆེ་བའི་རྒྱལ་ཁབ་འདིའི་དཔའ་བོ་དཔའ་མོ་རྣམས་རྗེས་དྲན་བྱེད། རང་དབང་གི་ཆེད་དུ་ཁྲག་དང་སྲོག་དོར་བའི་མི་སྣ་རྣམས་ངོས་འཛིན་བྱེད་པ་ཡིན། གསན་མ་ཐག་པའི་ཆེད་བརྗོད་དེའི་སྐོར་དགོངས་ཚུལ་གྱི་ཕྱག་བྲིས་གནང་འདོད་ཡོད་ཚེ། ང་ཚོའི་ཁ་བྱང་ནི། Voice of America Tibetan Service། Washington DC། གཉིས་ཀླད་ཀོར་གཉིས་གསུམ་བདུན། USA། ཡིན་པས་ཁ་བྱང་འདིའི་ཐོག་ལ་སྣེ་འདྲེན་གནང་རོགས་གནང་ཞུ་རྒྱུ་དང། ཡང་ང་ཚོའི་གློག་འཕྲིན་གྱི་ཁ་བྱང་ནི། tibetanservice@voanews.com། ཡིན་པས་དེ་དོན་དགོངས་འཇགས་གནང་རོགས་གནང།